ང་བརྒྱད་པ། ས་རིན་པོ་ཆེ་སྤར་མོ་གང། ཉིན་ཞིག་སངས་རྒྱས་བཅོམ་ལྡན་འདས་གྲོང་གསེབ་སྐྱོ་བོ་ཞིག་ཏུ་བསོད་སྙོམས་ལ་བྱོན་སྐབས། ཕྲུ་གུ་འགས་ཐལ་རྡུལ་གྱིས་ཁེངས་པའི་ལམ་མདོ་ཞིག་ཏུ་རྩེད་མོ་རྩེ་བཞིན་པར་འཕྲད། ཕྲུ་གུ་ཚོས་ས་རྡུལ་དང་བྱེ་མས་བཟོས་པའི་གྲོང་ཁྱེར་གྱི་ལྕགས་རིས་མཚོན། མཛོད་ཁང་དང་སྡོད་གནས། ཐ་ན་གཙང་པོ་ཚུན་ཆད་བསྐྲུན་ཏེ་གྲོང་ཁྱེར་གྱི་རྣམ་པ་ཞིག་ཡོངས་སུ་གྲུབ་ཡོད། དེ་ཙམ་ན། ཕྲུ་གུ་ཞིག་གིས་བཅོམ་ལྡན་འདས་འཁོར་དགེ་སློང་དང་བཅས་པ་ཁོང་ཚོའི་ཕྱོགས་སུ་བྱོན་འོང་བ་མཐོང་བས་ཁོ་ན་རེ། བཅོམ་ལྡན་འདས་དང་ཁོང་གི་འཁོར་རྣམས་འུ་ཚོའི་གྲོང་ཁྱེར་འདི་བརྒྱུད་ནས་ཕེབས་འོང་གི་འདུག་པས། ང་ཚོས་ཁོང་རྣམ་པར་ལེགས་སྐྱེས་ཤིག་འབུལ་ཐུབ་ན་བཟང། ཞེས་གྲོས་འགོ་བཏོན་པར་ཕྲུ་གུ་གཞན་ཚང་མས་བསམ་ཚུལ་དེར་དགའ་མོས་བྱས་ན་ཡང་ཁོང་ཚོས་བཤད་རྒྱུར། ང་ཚོ་ནི་ད་དུང་ཕྲུ་གུ་ཡིན་པས་ཁོང་རྣམ་པར་ཅི་ཞིག་འབུལ་ཞེས་བཤད་པར་གྲོས་འགོ་བཏོན་པའི་ཕྲུ་གུ་དེ་ན་རེ། གྲོགས་པོ་ཚོ་ཉོན་དང། འུ་ཅག་གིས་བསྐྲུན་པའི་གྲོང་ཁྱེར་འདི་ཡི་ནང་འབྲས་ཀྱིས་ཁེངས་པའི་བང་མཛོད་ཕུན་སུམ་ཚོགས་པ་ཞིག་ཡོད་པ་མ་ཡིན་ནམ། དེས་ན། ང་ཚོའི་བང་མཛོད་དེ་ནས་བཅོམ་ལྡན་འདས་ལ་འབྲས་ཉུང་ཙམ་ཕུལ་ན་འགྲིག། ཅེས་བཤད་པར་ཕྲུ་གུ་གཞན་ཚོ་རབ་ཏུ་དགའ་སྟེ་ཐལ་མོ་བརྡབས། དེ་ནས་ཁོང་ཚོས་མཛོད་ཁང་ནས་ས་རྡུལ་སྤར་མོ་གང་བྲུས་ནས་དེ་འབྲས་ཡིན་པའི་འདུ་ཤེས་ཀྱིས་ཤིང་ལོ་ཞིག་ཏུ་བླུགས་རྗེས་གྲོས་འགོ་འདོན་པའི་ཕྲུ་གུ་དེས་ལོ་མ་དེ་ལག་ཟུང་གིས་ཡར་བཏེགས་ཏེ་བཅོམ་ལྡན་འདས་ཀྱི་མདུན་ནས་གུས་ཞབས་ཆེན་པོ་དང་བཅས་པུས་མོ་ས་ལ་བཙུགས་པར། ཕྲུ་གུ་གཞན་ཚོས་ཀྱང་དེ་ལྟར་བཅོམ་ལྡན་འདས་ཀྱི་མདུན་ནས་པུས་མོ་སར་བཙུགས། དེ་ཙམ་ན། ཕྲུ་གུ་དེས་ཞུས་པ། ང་ཚོའི་གྲོང་ཁྱེར་གྱི་ཡུལ་མི་དག་གིས་གུས་ཞབས་ཆེན་པོ་དང་བཅས་མཛོད་ཁང་ནས་བླངས་པའི་འབྲས་འདི་སྐུ་ཉིད་ལ་ཕུལ་བ་ལགས་ན། ཅིས་ཀྱང་བཞེས་སུ་གསོལ། ཞེས་ཞུས་པར། སངས་རྒྱས་བཅོམ་ལྡན་འདས་ཀྱིས་ཞལ་འཛུམ་པ་དང་བཅས་ཕྲུ་གུ་དེའི་མགོར་ཕྱག་གིས་བྱིལ་བྱིལ་གནང་སྟེ་སྨྲས་པ། ཡ། གཅེས་ཕྲུག་ཚོ། ཁྱེད་ཅག་གིས་ང་ཚོར། ཆེས་རིན་ཐང་ལྡན་པའི་འབྲས་འདི་ཕུལ་བར་ཐུགས་རྗེ་ཆེ་ཞུ། ཁྱེད་ཚོ་ནི་ཅི་འདྲའི་བསམ་ཡོད་རྣམ་དཔྱོད་དང་ལྡན་པ་རེད་ཨ། ཞེས་གསུངས་ཏེ་བཅོམ་ལྡན་འདས་ཀུན་དགའ་བོའི་ཕྱོགས་སུ་ཞལ་བསྒྱུར་ནས་སྨྲས་པ། ཀུན་དགའ་བོ། ཕྲུ་གུ་ཚོས་ཕུལ་བའི་འབྲས་རྫས་འདི་བཞེས་རོགས་གྱིས། འུ་ཅག་ཕྱིར་དགོན་པར་འབྱོར་མ་ཐག་ས་དེ་ཆུ་ལ་བསྲེས་ཏེ། བརྫིས་རྗེས་ང་ཡི་སྤྱིལ་བུའི་ས་ཕག་ངོས་སུ་བསྐུས་ཆོག། ཅེས་གསུངས་པར་ཀུན་དགའ་བོས་ས་སྤར་མོ་གང་བོ་ཚུར་བླངས། དེ་ནས་ཕྲུ་གུ་ཚོས་བཅོམ་ལྡན་འདས་གདན་དྲངས་ཏེ་ཁོང་ཚོ་དང་ལྷན་ཤིང་ནྱ་གྲོ་དྷ་ཞིག་གི་གྲིབ་ཀྱི་བྲག་རྡོ་ཆེན་པོ་དེའི་སྟེང་དུ་བཞུགས་སུ་གསོལ་བར། ཀུན་དགའ་བོ་དང་དགེ་སློང་གཞན་རྣམས་ཀྱིས་བཅོམ་ལྡན་འདས་ཀྱི་མཐའ་བསྐོར་ཏེ་བཞུགས། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཕྲུ་གུ་ཚོར་གཤམ་གྱི་རྟོགས་བརྗོད་འདི་གསུངས་སོ། སྐྱེ་བ་མང་པོ་ཞིག་གི་གོང་རོལ་དུ་བི་ཤ་བཱན་ཏར་ཞེས་པའི་རྒྱལ་པོ་ཞིག་ཡོད། ཁོང་ནི་ཧ་ཅང་གཏོང་ཕོད་ཆེ་ཞིང་སེམས་རྒྱུད་བཟང་བའི་སྐྱེས་བུ་ཞིག་ཡིན་སྟབས། ཁོང་གིས་དུས་ནམ་གྱི་ཚེ་ན་ཡང་དབུལ་ཞིང་ཕོངས་པའི་ཉམ་ཐག་ཚོར། སོམ་ཉིའི་ཐེ་ཚོམ་ཙམ་ཡང་མེད་པར་རང་ཉིད་ལ་དབང་བའི་རྒྱུ་ནོར་དག་བགོ་འགྲེམས་བྱེད་བཞིན་པར་མ་ཟད། ཁོང་ལ། མ་ཏྲི་ཞེས་པའི་ཆུང་མ་ཞིག་ཡོད་པ་ཁོང་ཡང། དེ་མཚུངས་གཏོང་ཕོད་ཆེ་བ་ཞིག་ཡིན། མོ་རང་གི་སྐུ་ཟླས་གཞན་ལ་ཕྱག་རོགས་གནང་སྐབས་རྒྱལ་བུ་ཁོང་ལ་སྤྲོ་སྣང་ཚད་མེད་འོང་གི་ཡོད་པ་མོས་གསལ་པོར་ཤེས་སྟབས། རྒྱལ་བུས་གཞན་ལ་སྦྱིན་པ་གཏོང་སྐབས་མོས་ནམ་ཡང་བློ་འགྱོད་དང་ཕངས་སེམས་གནང་མྱོང་མེད། ཁོང་གཉིས་ལ་ཛཱ་ལིན་ཞེས་པའི་སྲས་ཤིག་དང་ཀྲིཤ་ན་ཛི་ན་ཞེས་པའི་སྲས་མོ་ཞིག་ཀྱང་ཡོད། མུ་གེ་བྱུང་བའི་སྐབས་ཤིག་རྒྱལ་བུ་དེས་རང་གི་ཡབ་ཆེན་ལ་དབུལ་ཕོངས་ཚོར་རྒྱལ་པོའི་མཛོད་ཁང་ནས་འབྲས་དང་རས་ཆ་སོགས་སྦྱིན་གཏོང་ཆོག་པའི་བཀའ་འཁྲོལ་ཞུས་པར། ཡབ་ཀྱིས་ཀྱང་དེ་ལྟར་ཞལ་བཞེས་གནང། འོན་ཀྱང། མི་མང་ལ་སྦྱིན་པ་ཕོན་ཆེན་གཏོང་དགོས་བྱུང་སྟབས། མཐར་རྒྱལ་པོའི་བང་མཛོད་ཀྱང་སྟོང་ལ་ཉེ་བར་གྱུར་པས། རྒྱལ་པོའི་སློབ་སྟོན་པ་མང་པོ་ཞིག་ལ་གློ་བུར་དུ་དངངས་འཚབ་བྱུང། དེ་ནས་སློབ་སྟོན་པ་ཚོས་རྒྱལ་བུས་མུ་མཐུད་སྦྱིན་པ་གཏོང་བར་བཀག་འགོག་གི་འཆར་གཞི་བཏིང་སྟེ། ཐོག་མར་ཁོང་ཚོས་རྒྱལ་པོ་ལ་རྒྱལ་སྲས་ཀྱི་ལུགས་མཐུན་མིན་པའི་སྦྱིན་གཏོང་གི་བྱ་བ་འདི་འུ་ཚོའི་རྒྱལ་ཕྲན་ཉམས་རྒུད་དུ་གཏོང་བའི་ཉེན་ཁ་འདུག་ཅེས་ཞུས་པར་མ་ཟད། རྒྱལ་པོས་ཆེས་གཙིགས་ཆེར་འཛིན་པའི་གླང་ཆེན་ཞིག་ཡོད་པ་དེ་ཡང་རྒྱལ་སྲས་ཀྱིས་སྦྱིན་པ་བཏང་བའི་གནས་ཚུལ་སོགས་ཞུས་སྟབས་རྒྱལ་པོ་ལ་ཡང་དངངས་སྐྲག་སྐྱེས། དེར་བརྟེན། རྒྱལ་སྲས་ལ་མི་ཚེ་དཀྱུས་མའི་བྲོ་བ་མྱོང་འཇུག་སླད། ཡབ་རྒྱལ་པོས་བློན་པོ་ཚོར་རྒྱལ་སྲས་རྒྱང་རིང་གི་རི་བོ་ཇཱ་ཡ་ཏུ་ར་ཡི་ཕྱོགས་སུ་རྒྱང་འཕུད་གཏོང་བའི་བཀའ་ཕབ་སྟེ། རྒྱལ་བུ་དང་ཆུང་མ་སྲས་སྲས་མོ་གཉིས་བཅས་རྒྱང་འཕུད་བཏང། རི་བོ་ཇཱ་ཡ་ཏུ་རར་བསྐྱོད་པའི་ལམ་བར་དུ་ཁོང་ཚོ་སྤྲང་པོ་ཉམ་ཐག་ཞིག་ལ་ཐུག་པར་རྒྱལ་སྲས་ཀྱིས་སྟོད་གོས་ཕུན་སུམ་ཚོགས་པ་སྤྲང་པོ་དེར་གནང། ཡང་ཁོང་ཚོ་སྤྲང་པོ་ཉམ་ཐག་དེ་ལས་ཀྱང་མང་བར་འཕྲད་པས་ཆུང་མ་མ་ཏྲིས་མཛེས་པའི་སྟོད་གོས་ཕུད་དེ་ཁོང་ཚོར་གནང་ཞིང། དུས་ཡུན་རིང་པོར་མ་ཕྱིན་པར་སྲས་ཛཱ་ལིན་དང་སྲས་མོ་ཀྲིཤ་ན་ཛི་ན་གཉིས་ཀྱིས་སྟོད་གོས་ཕུན་སུམ་ཚོགས་པ་དག་ཀྱང་སྦྱིན་གཏོང་གནང་བ་སོགས། ཁོང་ནང་མི་ཀུན་གྱིས་ལམ་ཁར་འཕྲད་པའི་དབུལ་ཕོངས་ཚོར་རིན་པོ་ཆེ་དང་རྒྱན་ཆས་དག་ཀྱང་སྦྱིན་པ་བཏང། ཁོང་རྣམས་རི་བོ་ཇཱ་ཡ་ཏུ་རར་མ་འབྱོར་སྔོན་ནས་ཁོང་ཚོའི་བཟའ་བཅའ་ཉོས་བྱེད་དུ་ཚོང་རྫས་རེ་བསྣམས་ཡོད་པས་མཚོན། མདོར་ན་ཁོང་ཚོར་དབང་བའི་བཅའ་དངོས་ཡོད་ཚད་སྦྱིན་པ་བཏང་ཟིན། མཐའ་མཇུག་དེར་རྒྱལ་སྲས་ཀྱི་ཤིང་རྟ་འཁོར་ལོ་དང་བཞོན་རྟ་རྣམས་ཀྱང་སྦྱིན་པ་བཏང་བས་རྒྱལ་སྲས་ཀྱིས་སྲས་ཛཱ་ལིན་རྒྱབ་ཏུ་ཁུར། མཱ་ཏྲིས་སྲས་མོ་ཀྲིཤ་ན་ཛི་ན། པང་ཁུག་ཏུ་བཟུང་སྟེ་འགྱོད་སེམས་དང་བློ་ཕམ་སོགས་ཡེ་ནས་མེད་པར། རི་བོ་རྫ་ཡ་དུར་མ་སླེབས་བར་དུ་ཞབས་ཐང་ལ་ཕེབས་ཤིང། ཕེབས་ལམ་དུ་ཡང་གནས་སྟངས་གཞན་ལ་དོ་སྣང་གང་ཡང་མ་གནང་བར་གླུ་གཞས་གཏོང་བཞིན་ཕེབས་པས། ཁོང་ཚོའི་སེམས་པ་ཡང་ཡང་སང་སང་དང་རང་དབང་ལྡན་པར་ཚོར། ཕེབས་ལམ་ཧ་ཅང་རིང་སྟབས་ཁོང་ཚོ་རི་བོ་དེར་འབྱོར་དུས། རྒྱལ་པོ་བྷི་ཤ་བཱན་ཏར་དང་ཆུང་མ་མཱ་ཏིརི་གཉིས་ཀྱི་ཞབས་ལ་ཆུ་ལྒང་ཐོན་ཞིང་ཁྲག་གིས་ཚོས། སྟབས་ལེགས་པ་ཞིག་ལ། ཁོང་ཚོས་རི་བོ་དེའི་སྲིབ་ངོས་ཞིག་ནས་སྔོན་ཆད་དྲང་སྲོང་ཞིག་གི་བཞུགས་གནས་ཡིན་པའི་སྤྱིལ་བུ་སྟོང་པ་ཞིག་རྙེད། དེ་ནས་ཁོང་གཉིས་ཀྱིས་སྤྱིལ་བུ་དེ་གད་ཕྱིས་གཙང་མ་གནང་རྗེས་ལོ་འདབ་ལྡན་པའི་ཤིང་གི་ཡལ་ག་མང་པོ་བསྒྲུགས་ཏེ་མལ་ཁྲི་ཁ་ཤས་བསྐྲུན་ཅིང། ནགས་ཁྲོད་ནས་བཟའ་རུང་བའི་རི་སྐྱེས་ཤིང་ཏོག་དང་སྔོ་ཚོད་སོགས་འབེལ་འབེལ་ལྷུག་ལྷུག་ཏུ་རྙེད། སྲས་སྲས་མོ་གཉིས་ཀྱིས་ཀྱང་ཟ་མ་གཡོས་སྦྱོར་བྱེད་སྟངས་དང་རི་ངོགས་ཀྱི་ཆུ་མིག་ལས་གྱོན་གོས་འཁྲུད་སྟངས་དེ་བཞིན་ས་ཞིང་འདེབས་ལས་དང་མེ་ཏོག་ལྡུམ་ར་གསོ་སྐྱོང་བྱེད་སྟངས་སོགས་ཤེས། རྒྱལ་པོ་སྟངས་དཔྱལ་གཉིས་ཀྱིས་སྲས་སྲས་མོ་གཉིས་ལ་ཤིང་ལོ་ཆེན་པོ་ཤོག་བུ་དང་ཚེར་མས་སྨྱུ་གུའི་ཚབ་བྱས་ཏེ་ཡི་གེ་འབྲི་ཀློག་སོགས་ཀྱང་བསླབས། ཁོང་ཚོའི་འཚོ་བ་ཧ་ཅང་ངན་ངོན་ཡིན་ན་ཡང་དེར་འདོད་བློ་ཚིམ་པར་བཞུགས་ཏེ་ལོ་ངོ་གསུམ་གྱི་རིང་ཁོང་ཚོས་ཞི་བདེ་བག་ཕེབས་ཀྱི་འཚོ་བ་བསྐྱལ། ཉིན་ཞིག་རྒྱལ་པོ་བི་ཤྭ་བཱན་ཏར་དང་ལྕམ་མ་དྷིར་གཉིས་ནགས་ཀླུང་མཐུག་པོའི་དཀྱིལ་དུ་ཤིང་ཏོག་སྒྲུག་པར་ཕེབས་སྐབས་ཆ་རྒྱུས་མེད་པའི་མི་ཞིག་གིས་སྲས་སྲས་མོ་གཉིས་བཙན་ཁྲིད་བྱས། དེ་ནས་རྒྱལ་པོ་སྟངས་དཔྱལ་གཉིས་ཀྱིས་ཉིན་མང་པོར་ནགས་ཁྲོད་དང་ཉེ་འཁོར་གྱི་གྲོང་གསེབ་སོགས་སུ་བཙལ་ན་ཡང། གཅེས་ཤིང་ཕངས་པའི་སྲས་སྲས་མོ་གཉིས་ཀྱི་རྗེས་ཤུལ་ཙམ་ཡང་མ་རྙེད། སྲས་སྲས་མོ་གཉིས་གཏན་ནས་མ་རྙེད་སྟབས་ཁོང་གཉིས་སེམས་ཤུགས་ཆག་སྟེ་གཅིག་བྱས་ན་རང་ཁྱིམ་དུ་ཕྱིར་ལོག་ཡོད་སྲིད་སྙམ་པའི་རེ་བ་དང་བཅས་ཁོང་ཚོའི་སྤྱིལ་བུར་ལོག་པ་ན། སྲས་སྲས་མོ་གཉིས་མཐོང་རྒྱུ་མེད་ན་ཡང་དེའི་ཚབ་ཏུ་ཡབ་རྒྱལ་པོས་བཏང་བའི་ཕོ་ཉ་ཞིག་གིས་སྒུག་འདུག་པར་མཇལ། ཕོ་ཉ་དེས། སྲས་ཛཱ་ལིན་དང་སྲས་མོ་ཀྲིས་ཤནཱ་ཛི་ན་གཉིས་བདེ་འཇགས་ངང་ཡབ་རྒྱལ་པོའི་དྲུང་ན་ཡོད་ཅེས་པའི་གཏམ་བཟང་དེ་ཞུས་པས། རྒྱལ་པོ་སྟངས་དཔྱལ་གཉིས་ལ་གནོན་པར་དཀའ་བའི་སྤྲོ་བ་བརྟས། རྒྱལ་པོ་སྟངས་དཔྱལ་གཉིས་ཀྱིས་སྲས་སྲས་མོ་གཉིས་ཕོ་བྲང་དུ་ཇི་ལྟར་སླེབས་སོང་ཞེས་བཀའ་འདྲི་གནང་བར། ཕོ་ཉ་དེ་ན་རེ། ཉིན་ཤས་སྔོན་ཕོ་བྲང་གི་བུད་མེད་ཅིག་གིས་རྒྱལ་སའི་ཁྲོམ་གཞུང་དུ་ཕྲུ་གུ་གཉིས་བཙོང་བཞིན་པ་མཐོང་བར། མོས་ཕྲུ་གུ་དེ་གཉིས་ཁྱེད་རྣམས་ཀྱི་སྲས་སྲས་མོ་ཡིན་པ་ངོ་ཤེས་པས། མོ་རང་མགྱོགས་མྱུར་ངང་ཕོ་བྲང་དུ་བརྒྱུགས་འོངས་ནས་མོ་ཡི་ཁྱོ་ག་སྟེ་རྒྱལ་པོའི་སློབ་སྟོན་པར་གནས་ཚུལ་བཤད་པ་ན། སློབ་སྟོན་པ་བྲེལ་སྟབས་ཀྱིས་ཁྲོམ་གཞུང་དུ་ཕེབས་ཏེ་ཚོང་པ་དེར། ཁྱེད་ཀྱིས་ཕྲུ་གུ་ཚོ་ཕོ་བྲང་དུ་ཁྲིད་ཤོག་དང་རིན་གོང་རྒྱ་ནོམ་པ་སྤྲོད་ཀྱི་ཡིན་ཞེས་གསུངས། སྲས་སྲས་མོ་གཉིས་ཀྱིས་གྱོན་གོས་རྩབ་རལ་གོན་ཞིང་གདོང་ལ་དྲི་མས་གོས་ཡོད་ན་ཡང་ཡབ་རྒྱལ་པོས་ཁོང་གི་ཚ་བོ་དང་ཚ་མོ་གཉིས་ཡིན་པ་ཞལ་འཚོར་སོང། མདོར་ན་ཡབ་རྒྱལ་པོས། ཁྱེད་ནང་མི་ཚང་མ་ཧ་ཅང་དྲན་བཞིན་འདུག་ཅེས་ཞུས། ཡབ་རྒྱལ་པོས་ཚོང་པ་དེར། ཁྱེད་ཀྱིས་ཕྲུ་གུ་འདི་གཉིས་ཇི་ལྟར་རྙེད་བྱུང། ཕྲུ་གུ་གཉིས་རིན་གོང་ཇི་ཙམ་ལ་འཚོང་གི་ཡིན། ཞེས་གསུངས་པར་ཚོང་པ་དེས། ལན་མ་བརྒྱབ་གོང་རྒྱལ་པོའི་སློབ་སྟོན་པས་ཞུས་པ། རྒྱལ་པོ་ཆེན་པོ། སྲས་མོ་ལ་གསེར་སྲང་སྟོང་དང་སྒོ་ཕྱུགས་སྟོང། སྲས་ལ་གསེར་སྲང་བརྒྱ་དང་སྒོ་ཕྱུགས་བརྒྱ་བརྗེས་ནས་འཚོང་གི་འདུག་ཅེས་ཞུས་པར། སྐད་ཆ་དེ་ཐོས་པས་ཐ་ན་ཚོང་པ་དང་ཕྲུ་གུ་གཉིས་བཅས་ཁོང་ཚོ་ཚང་མ་ཧང་སངས་ཏེ་རྒྱལ་པོས་སྨྲས་པ། སྲས་མོ་འདི་སྲས་ལ་ལྟོས་ཏེ་རིན་གོང་དེ་འདྲ་ཆེ་བའི་རྒྱུ་མཚན་ཅི་རེད། ཅེས་གསུངས་པར་སློབ་སྟོན་པ་ན་རེ། རྒྱལ་པོ་ཁྱེད་ཀྱིས་བུ་ལ་ལྟོས་ཏེ་བུ་མོ་རྩ་ཆེར་འཛིན་གྱི་ཡོད། དཔེར་ན། སྲས་མོ་ཚོས་བག་མེད་ཀྱི་བྱ་བ་བྱེད་ན་ཡང། ཁྱེད་ཀྱིས་བཀའ་སྐྱོན་གནང་བ་དང་ཉེས་ཆད་གཅོད་པ་སོགས་གཏན་ནས་མི་གནང་བར་མ་ཟད། ཐ་ན་རྒྱལ་ཁང་གི་གཡོག་མོ་ཚོར་ཡང་ཁྱེད་ཀྱིས་གུས་ཞབས་དང་བརྩེ་བས་གཟིགས་སྐྱོང་གནང་གི་འདུག་འོན་ཀྱང། ཁྱེད་ལ་སྲས་གཅིག་ལས་མེད་ན་ཡང་དེ་ནི་ཆེས་ཐག་རིང་བའི་རི་ངོགས་ཏེ། གཅན་གཟན་སྟག་གཟིག་རྒྱུ་བའི་གནས་སུ་རྒྱང་ཕུད་བཏང། གནས་དེར་རི་སྐྱེས་ཀྱི་ཤིང་ཏོག་ཁ་ཤས་ལས་ཟ་རྒྱུ་ཡང་མེད། གང་ལྟར་ཀྱང། དོན་དམ་དུ་ཁྱེད་ཀྱིས། བུ་ལས་བུ་མོར་མཐོང་ཆེན་གནང་གི་འདུག་ཅེས་ཞུས་པར། རྒྱལ་པོ་ལ་ཡིད་འགུལ་ཚད་མེད་ཐེབས་ཏེ་མིག་ནས་མཆི་མ་ཁྲོམ་ཁྲོམ་དུ་བཞུར་བཞིན། ད་ཐུགས་རྗེས་གཟིགས་ཁྱེད་ཀྱིས་མ་གསུངས་རོགས། ངས་ཁྱེད་ཀྱི་སྐད་ཆའི་དོན་རྟོགས་སོང་ཞེས་གསུངས། ཡབ་རྒྱལ་པོས་ཚོང་པ་དེས་ཀྱང་ཕྲུ་གུ་གཉིས་རི་བོ་ཛ་ཡ་ཏུ་རའི་ཕྱོགས་ཀྱི་མི་ཞིག་གི་སར་ནས་ཉོས་པ་ཤེས་པས། ཁོང་གིས་ཚོང་པ་དེར། རིན་པ་གནང་ནས་ཕོ་བྲང་གི་ཉེན་རྟོག་མི་སྣ་འགའ། མི་རྐུན་དེའི་སར་ཁྲིད་དུ་བཅུག། ཡབ་རྒྱལ་པོ་རང་གི་ཚ་བོ་ཚ་མོ་གཉིས་ལ་འཐམས་ནས་ཁོང་ཚོའི་རི་ངོགས་ཀྱི་འཚོ་བའི་སྐོར་བཀའ་འདྲི་གནང་ཞིང། རྒྱལ་སྲས་དང་མནའ་མ་གཉིས་རྒྱལ་སར་ཕྱིར་ཕེབས་གནང་དགོས་པའི་བཀའ་ཁྱབ་བཏང། དུས་དེ་ནས་བཟུང་ཡབ་རྒྱལ་པོས་རང་གི་སྲས་བྱམས་བརྩེས་བསྐྱངས་པར་མ་ཟད། རྒྱལ་སྲས་ཀྱིས་དབུལ་ཕོངས་ཚོའི་སྡུག་བསྔལ་སེལ་ཕྱིར་སྦྱིན་གཏོང་གི་ཕྱག་ལས་གང་ཞིག་གནང་བར་རྒྱབ་སྐྱོར་གནང་བ་རེད་ཅེས་གསུངས་སོང། སངས་རྒྱས་བཅོམ་ལྡན་འདས་ཀྱིས་རྟོགས་བརྗོད་དེ་གསུངས་པར་ཕྲུ་གུ་ཚོར་ཧ་ཅང་དགའ་སྤྲོ་སྐྱེས། དེ་ནས་བཅོམ་ལྡན་འདས་ཀྱིས་ཁོང་ཚོར། ཞལ་འཛུམ་པ་དང་བཅས་སླར་ཡང་སྨྲས་པ། རྒྱལ་པོ་བི་ཤྭ་པན་ཏཱ་ནི་རང་ཉིད་ལ་དབང་བའི་རྒྱུ་ནོར་གང་ཡོད་གཞན་ལ་བགོ་འགྲེམས་གནང་རྒྱུར་ཧ་ཅང་ཐུགས་སྤྲོ་བ་ཡོད་པ་ལྟར་ཁྱེད་ཅག་གིས་ཀྱང་དེ་རིང་འདིར་སོ་སོའི་བང་མཛོད་ནས། ས་རིན་པོ་ཆེ་སྤར་མོ་གང་ང་ལ་སྤྲད་པ་དེ་ང་ཧ་ཅང་དགའ་པོ་བྱུང། ཁྱེད་ཅག་གིས་འདི་ལྟར་དུས་རྒྱུན་དུ་མི་གཞན་ལ་ལག་རྟགས་ཆུང་ངུ་རེ་ཕུལ་ཚེ་ཁོང་ཚོའི་བདེ་སྐྱིད་བསྐྲུན་ཐུབ། ལག་རྟགས་ལ་གཞན་ནས་ཅ་དངོས་ཉོ་མི་དགོས་པར་དཔེར་ན་ཁྱེད་ཚོས་འབྲས་ཞིང་ནས་མེ་ཏོག་རྐང་རེ་བཏུས་ཏེ་ཕ་མར་ཕུལ་ན་དེས་ཀྱང་ཕ་མར་བདེ་སྐྱིད་སྟེར། ད་དུང་ངག་ཚིག་གི་ཆ་ནས་ཀྱང་ཐུགས་རྗེ་ཆེ་ཟེར་བའམ་ཡང་ན། ང་ཁྱེད་ལ་དགའ་པོ་ཡོད་ཟེར་བ་སོགས་ནི་ཆེས་རིན་ཐང་བྲལ་བའི་ལག་རྟགས་དེ་ཡིན། མ་ཟད། བརྩེ་བའི་མིག་གི་ལྟ་སྟངས་དང་དགའ་སྤྲོ་འདྲེན་པའི་བག་ཡོད་ཀྱི་རྣམ་འགྱུར་ཆུང་ངུ་རེས་ཀྱང་གཞན་ལ་བདེ་སྐྱིད་སྟེར་ཐུབ་པས་ན། ཉིན་ལྟར་གོང་དུ་དྲངས་མ་ཐག་པའི་ལག་རྟགས་དེ་ལྟ་བུ་རེ་ཁྱེད་ཚོའི་ནང་མི་སྤུན་མཆེད་དང་གྲོགས་པོ་གྲོགས་མོ་ཚོར་དབུལ་དགོས། གཅེས་ཕྲུག་ཚོ། ད་ང་དང་དགེ་སློང་ཚོ་འགྲོ་རན་སོང། འོན་ཀྱང་ང་ཚོས། ནམ་ཡང་ཁྱེད་ཅག་གིས་ཕུལ་བའི་རྩ་ཆེའི་འབུལ་རྫས་དེ་སེམས་ནས་མ་བརྗེད་པ་བྱས་ཆོག་ཅེས་གསུངས་སོ། ཕྲུ་གུ་ཚོས་ད་དུང་ཕྲུ་གུ་འདི་དག་ལས་མང་བ་ཁྲིད་དེ་རྒྱལ་བྱེད་ཚལ་དུ་བཅོམ་ལྡན་འདས་དང་དགེ་སློང་ཚོའི་དྲུང་ནས་རྟོགས་བརྗོད་མང་པོར་ཉན་རྒྱུའི་ཁས་ལེན་ཞུས། དབྱར་རྗེས་མ་དེར་བཅོམ་ལྡན་འདས་ཆོས་ཀྱི་འཁོར་ལོ་བསྐོར་ཕྱིར་རྒྱལ་པོའི་ཁབ་ཏུ་ཕྱིར་ཕེབས་གནང་ནས། བྱ་རྒོད་ཕུང་རིར་བྱོན། སྐབས་དེར་འཚོ་བྱེད་གཞོན་ནུ་བཅོམ་ལྡན་འདས་ཀྱི་དྲུང་དུ་བཅར་ཏེ། ཉིན་ཤས་རིང་ཁོང་གི་ཨ་མྲའི་ཚལ་དུ་བཞུགས་རོགས་ཞེས་གདན་འདྲེན་ཞུས་པར། བཅོམ་ལྡན་འདས་ཀྱིས་གདན་ཞུ་དེ་ཞལ་བཞེས་གནང་བས། ཀུན་དགའ་བོས་ཞབས་ཕྱི་ཞུས་ཏེ་མཉམ་དུ་ཕེབས། ལྷ་རྗེ་ཁོང་གི་ཨ་མྲའི་ཚལ་ནི་ཞི་བསིལ་ལྡན་ཞིང་ངལ་དུབ་སངས་པ་ཞིག་སྟེ། ཨམ་སྡོང་ལ་འབྲས་བུ་ཐོགས་ནས་ལོ་ངོ་བརྒྱད་པ་དེར་སླེབས་ཡོད། འཚོ་བྱེད་གཞོན་ནུས་བཅོམ་ལྡན་འདས་ལ་སྤྱིལ་བུ་ཞིག་བསྐྲུན་ཅིང་ཉིན་ལྟར། དཀར་ཟས་ཀྱི་དགོང་ཚིགས་དྲངས་པ་སོགས་བཅོམ་ལྡན་འདས་ཀྱི་སྐུ་གཟུགས་ལ་སྟོབས་རྒྱས་པ་དང་སྐུ་ངལ་གསོའི་ཆེད་ཉིན་ཤས་རིང་བསོད་སྙོམས་སུ་མི་འབྱོན་པར་ཚལ་དེར་བཞུགས་རོགས་ཞེས་དགོངས་སྐོར་ཞུས། མ་ཟད་ཁོང་གིས་བཅོམ་ལྡན་འདས་ལ་རྩི་ཤིང་གི་རྩ་བས་མཚོན་ལོ་འདབ་དང་ཤིང་ཏོག་སོགས་རྩྭ་ལྡུམ་ལས་བསྐྲུན་པའི་སྟོབས་སྐྱེད་སྨན་ཞིག་ཀྱང་མཛད་རྒྱུར་ཞུས། ཁོང་རྣམ་གཉིས་ལྷན་ཅིག་བཞུགས་པའི་ཉིན་ཞིག་འཚོ་བྱེད་གཞོན་ནུས་བཅོམ་ལྡན་འདས་ལ་ཞུས་པ། བཅོམ་ལྡན་འདས། མི་རེ་ཟུང་གིས་སྐུ་ཉིད་ཀྱི་དགེ་སློང་ཚོར་ཤ་བཞེས་འཇུག་གི་ཡོད་པ་རེད་ཟེར། ད་དུང་ཁོང་ཚོའི་བཤད་དོན་ལྟར་ན། བཅོམ་ལྡན་འདས་ཀྱིས་ཁོ་རང་དང་སློབ་བུ་ཚོའི་ཆེད་དུ། དུད་འགྲོ་བསད་ན་ཡང་བཏང་སྙོམས་སུ་འཇོག་གི་རེད་ཟེར་བ་མ་ཟད། འགའ་ཞིག་གིས་གོ་ཏ་མས་ཡུལ་མི་ཚོར། དགེ་སློང་རྣམས་ལ་ཤ་དྲོངས་ཤིག་ཅེས་སྐུལ་མ་ཡང་གནང་གི་འདུག་ཅེས་སྐྱོན་འཛུགས་དྲག་པོ་བྱེད་ཀྱི་འདུག་དེ་ཚོ་དངོས་ཡོད་མིན་པ་ངས་ཤེས་ཀྱི་ཡོད་ན་ཡང། ཉིད་ཀྱིས་གནས་ཚུལ་དེའི་སྐོར་ནས་དགོངས་ཚུལ་ཞིག་དངོས་སུ་གསུངས་ན་ཁོ་བོ་ཡིད་མགུ་བ་འོང་བར་འདུག་ཅེས་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། འཚོ་བྱེད་གཞོན་ནུ་མི་རྣམས་ཀྱིས་ངས་ང་རང་དང་དགེ་སློང་ཚོའི་ཆེད་དུ་དུད་འགྲོ་བསད་ན་བཀག་འགོག་གནང་གི་མི་འདུག་ཟེར་བ་དེ་དངོས་ཡོད་མ་རེད། དངོས་འབྲེལ་བྱས་ན་གནས་ཚུལ་དེའི་སྐོར་ངས་ཐེངས་མང་བཤད་ཟིན། གལ་ཏེ་མི་ཞིག་གིས་དགེ་སློང་གི་ཆེད་དུ་སྲོག་ཆགས་བསད་པ། དགེ་སློང་དེས་མཐོང་ཚེ་ཞལ་ལག་དེ་ངེས་པར་དུ་བཀག་འགོག་གནང་དགོས། མ་ཟད་དགེ་སློང་དེས་ཁོ་རང་གི་ཆེད་དུ་སྲོག་ཆགས་གསོད་པ་དངོས་སུ་མ་མཐོང་ན་ཡང། མི་ཞིག་གིས་དགེ་སློང་དེའི་ཆེད་དུ་བསད་པ་རེད་ཟེར་བ་ཞིག་ཐོས་པ་ན་ཡང་ཞལ་ལག་དེ་གཏན་ནས་བཞེས་མི་རུང། དེས་ཀྱང་མི་ཚད་པར། དགེ་སློང་དེར་ཕལ་ཆེར་སོ་སོའི་ཆེད་དུ་བསད་པ་མིན་ནམ་སྙམ་པའི་དོགས་པ་ཙམ་སྐྱེས་ན་ཡང་ཞལ་ལག་དེ་ངེས་པར་དུ་སྤོང་དགོས། འཚོ་བྱེད་གཞོན་ནུ། སློང་མོ་བ་ཞིག་གིས་ཉམས་ལེན་གྱི་རིམ་པའི་དབང་དུ་བྱས་ན། དགེ་སློང་གི་ཆེད་དུ་དུད་འགྲོ་བསད་པ་མིན་ཚེ་ཡུལ་མི་ཚོས་བསོད་སྙོམས་ཅི་ཞིག་ཕུལ་ན་ཡང་དེ་ངེས་པར་བཞེས་དགོས། དགེ་སློང་ཚོ་བྱམས་སྙིང་རྗེའི་དམ་ཚིག་ལ་གནས་པ་ཧ་གོ་བའི་ཡུལ་མི་ཚོས་ནི་དགེ་སློང་ཚོར་དཀར་ཟས་ཁོ་ན་འབུལ། འོན་ཀྱང་མཚམས་རེར་བསོད་སྙོམས་སློང་སའི་ཁྱིམ་ཚང་དེར་ཤ་ཅན་གྱི་ཟས་ཁོ་ན་ལས་མེད་པའི་སྐབས་སུ་ཡང་ཁེལ་བ་མ་ཟད། དེ་སྔོན་མཆོག་གསུམ་ལ་རྒྱུས་མངའ་མེད་པ་ཚོས་དགེ་སློང་རྣམས་དཀར་ཟས་ལ་ཐུགས་མཉེས་པོ་ཡོད་པ་ཧ་མི་གོ། དེ་འདྲའི་གནས་སྟངས་འོག་ནས་དགེ་སློང་ཚོར་བསོད་སྙོམས་ལེགས་ཉེས་ཅི་ཞིག་ཕུལ་ན་ཡང་བཞེས་དགོས། དེ་ནི། གཅིག་ནས་བྱིན་པ་པོར་སུན་གཙེར་མི་འོང་བ་དང་གཉིས་ནས་བྱིན་པ་པོར་ཐར་པའི་ལམ་བཟང་སྟོན་པའི་འབྲེལ་ལམ་བསྐྲུན་ཆེད་ཀྱང་ཡིན། ཡ། འཚོ་བྱེད་གཞོན་ནུ། ནམ་ཞིག་གི་ཚེ། སྐྱེ་བོ་ཚང་མས་དགེ་སློང་ཚོའི་ཆེད་དུ་དུད་འགྲོ་བསད་ན་མི་འགྲིག་པའི་གནས་ལུགས་ཤེས་པར་ངེས་པས། དེ་དུས་ཡུལ་མི་ཚོས་ཀྱང་དགེ་སློང་རྣམས་ལ་དམར་ཟས་མི་འབུལ་སྟབས། དགེ་སློང་ཚོས་དཀར་ཟས་ཁོ་ན་ལོངས་སུ་སྤྱོད་ཐུབ། ཅེས་གསུངས་པར་འཚོ་བྱེད་གཞོན་ནུ་ན་རེ། ངས་བློ་ཐག་ཆོད་པོས་ཞུ་ཐུབ་པ་ཞིག་ལ། སྔོ་ཚལ་སོགས་དཀར་ཟས་རིགས་ཀྱིས་གཟུགས་པོའི་འཕྲོད་བསྟེན་ལེགས་སུ་གཏོང་བ་སྟེ། དཔེར་ན་དཀར་ཟས་ལོངས་སུ་སྤྱད་ཚེ། ནད་འགོ་དཀའ་བར་མ་ཟད་གཟུགས་པོ་ཡང་ཡང་པོར་ཚོར། འདས་པའི་ལོ་ངོ་བཅུ་ཙམ་རིང། ངས་དཀར་ཟས་ཁོ་ན་བསྟེན་པ་དེས་ངའི་འཕྲོད་བསྟེན་ལེགས་སུ་བཏང་བར་མ་ཟད་སྙིང་རྗེའི་སེམས་འཕེལ་བ་ལ་ཡང་ཕན་ཐོགས་ཆེན་པོ་བྱུང། བཅོམ་ལྡན་འདས། དེ་རིང་ངས་གནས་ཚུལ་འདིའི་སྐོར་གྱི་སློབ་སྟོན་གསལ་པོར་ཐོས་སོང་བས་དགའ་སྤྲོ་ཚད་མེད་བྱུང་ཞེས་ཞུས། འཚོ་བྱེད་གཞོན་ནུས་དགེ་འདུན་པར་ཉིན་སྔ་མའི་ཟས་ལྷག་ཕྱི་ཉིན་མི་བཞེས་རྒྱུར་གཟབ་ནན་གནང་དགོས་པའི་རེ་སྐུལ་ཡང་ཞུས། རྒྱུ་མཚན་ནི། ཟ་མ་གང་ཡིན་ཡང་ཞག་ལོན་དུ་བཞག་ཚེ་འཕྲོ་བརླག་ལ་འགྲོ་བར་མ་ཟད་དེས་ནད་ན་ཚ་ཡང་སྐྱེད་ཀྱི་ཡོད་པས་རེད། དེ་ནས་བཅོམ་ལྡན་འདས་ཀྱིས་འཚོ་བྱེད་གཞོན་ནུར་བཀའ་དྲིན་ཆེ་གསུངས་ཤིང་ཁོང་དགོན་པར་གདན་ཞུ་གནང་སྟེ་དགེ་འདུན་པའི་གཙང་སྦྲ་འཕྲོད་བསྟེན་གནང་ཕྱོགས་སྐོར་ལ་ལམ་སྟོན་མཛད་དུ་བཅུག་གོ། ང་བརྒྱད་པ་ས་རིན་པོ་ཆེ་སྤར་མོ་གང། ཉིན་ཞིག་སངས་རྒྱས་བཅོམ་ལྡན་འདས་གྲོང་གསེབ་སྐྱོ་བོ་ཞིག་ཏུ་བསོད་སྙོམས་ལ་བྱོན་སྐབས། ཕྲུ་གུ་འགས་ཐལ་རྡུལ་གྱིས་ཁེངས་པའི་ལམ་མདོ་ཞིག་ཏུ་རྩེད་མོ་རྩེ་བཞིན་པར་འཕྲད། ཕྲུ་གུ་ཚོས་ས་རྡུལ་དང་བྱེ་མས་བཟོས་པའི་གྲོང་ཁྱེར་གྱི་ལྕགས་རིས་མཚོན། མཛོད་ཁང་དང་སྡོད་གནས། ཐ་ན་གཙང་པོ་ཚུན་ཆད་བསྐྲུན་ཏེ་གྲོང་ཁྱེར་གྱི་རྣམ་པ་ཞིག་ཡོངས་སུ་གྲུབ་ཡོད། དེ་ཙམ་ན། ཕྲུ་གུ་ཞིག་གིས་བཅོམ་ལྡན་འདས་འཁོར་དགེ་སློང་དང་བཅས་པ་ཁོང་ཚོའི་ཕྱོགས་སུ་བྱོན་འོང་བ་མཐོང་བས་ཁོ་ན་རེ། བཅོམ་ལྡན་འདས་དང་ཁོང་གི་འཁོར་རྣམས་འུ་ཚོའི་གྲོང་ཁྱེར་འདི་བརྒྱུད་ནས་ཕེབས་འོང་གི་འདུག་པས། ང་ཚོས་ཁོང་རྣམ་པར་ལེགས་སྐྱེས་ཤིག་འབུལ་ཐུབ་ན་བཟང། ཞེས་གྲོས་འགོ་བཏོན་པར་ཕྲུ་གུ་གཞན་ཚང་མས་བསམ་ཚུལ་དེར་དགའ་མོས་བྱས་ན་ཡང་ཁོང་ཚོས་བཤད་རྒྱུར། ང་ཚོ་ནི་ད་དུང་ཕྲུ་གུ་ཡིན་པས་ཁོང་རྣམ་པར་ཅི་ཞིག་འབུལ་ཞེས་བཤད་པར་གྲོས་འགོ་འདོན་པའི་ཕྲུ་གུ་དེ་ན་རེ། གྲོགས་པོ་ཚོ་ཉོན་དང། འུ་ཅག་གིས་བསྐྲུན་པའི་གྲོང་ཁྱེར་འདི་ཡི་ནང་འབྲས་ཀྱིས་ཁེངས་པའི་བང་མཛོད་ཕུན་སུམ་ཚོགས་པ་ཞིག་ཡོད་པ་མ་ཡིན་ནམ། དེས་ན། ང་ཚོའི་བང་མཛོད་དེ་ནས་བཅོམ་ལྡན་འདས་ལ་འབྲས་ཉུང་ཙམ་ཕུལ་ན་འགྲིག། ཅེས་བཤད་པར་ཕྲུ་གུ་གཞན་ཚོ་རབ་ཏུ་དགའ་སྟེ་ཐལ་མོ་བརྡབས། དེ་ནས་ཁོང་ཚོས་མཛོད་ཁང་ནས་ས་རྡུལ་སྤར་མོ་གང་བྲུས་ནས་དེ་འབྲས་ཡིན་པའི་འདུ་ཤེས་ཀྱིས་ཤིང་ལོ་ཞིག་ཏུ་བླུགས་རྗེས་གྲོས་འགོ་འདོན་པའི་ཕྲུ་གུ་དེས་ལོ་མ་དེ་ལག་ཟུང་གིས་ཡར་བཏེགས་ཏེ་བཅོམ་ལྡན་འདས་ཀྱི་མདུན་ནས་གུས་ཞབས་ཆེན་པོ་དང་བཅས་པུས་མོ་ས་ལ་བཙུགས་པར། ཕྲུ་གུ་གཞན་ཚོས་ཀྱང་དེ་ལྟར་བཅོམ་ལྡན་འདས་ཀྱི་མདུན་ནས་པུས་མོ་སར་བཙུགས། དེ་ཙ་ན། ཕྲུ་གུ་དེས་ཞུས་པ། ང་ཚོའི་གྲོང་ཁྱེར་གྱི་ཡུལ་མི་དག་གིས་གུས་ཞབས་ཆེན་པོ་དང་བཅས་མཛོད་ཁང་ནས་བླངས་པའི་འབྲས་འདི་སྐུ་ཉིད་ལ་ཕུལ་བ་ལགས་ན། ཅིས་ཀྱང་བཞེས་སུ་གསོལ། ཞེས་ཞུས་པར། སངས་རྒྱས་བཅོམ་ལྡན་འདས་ཀྱིས་ཞལ་འཛུམ་པ་དང་བཅས་ཕྲུ་གུ་དེའི་མགོར་ཕྱག་གིས་བྱིལ་བྱིལ་གནང་སྟེ་སྨྲས་པ། ཡ་གཅེས་ཕྲུག་ཚོ། ཁྱེད་ཅག་གིས་ང་ཚོར། ཆེས་རིན་ཐང་ལྡན་པའི་འབྲས་འདི་ཕུལ་བར་ཐུགས་རྗེ་ཆེ་ཞུ། ཁྱེད་ཚོ་ནི་ཅི་འདྲའི་བསམ་ཡོད་རྣམ་དཔྱོད་དང་ལྡན་པ་རེད་ཨ། ཞེས་གསུངས་ཏེ་བཅོམ་ལྡན་འདས་ཀུན་དགའ་བོའི་ཕྱོགས་སུ་ཞལ་བསྒྱུར་ནས་སྨྲས་པ། ཀུན་དགའ་བོ། ཕྲུ་གུ་ཚོས་ཕུལ་བའི་འབྲས་རྫས་འདི་བཞེས་རོགས་གྱིས། འུ་ཅག་ཕྱིར་དགོན་པར་འབྱོར་མ་ཐག་ས་དེ་ཆུ་ལ་བསྲེས་ཏེ། བརྫིས་རྗེས་ང་ཡི་སྤྱིལ་བུའི་ས་ཕག་ངོས་སུ་བསྐུས་ཆོག། ཅེས་གསུངས་པར་ཀུན་དགའ་བོས་ས་སྤར་མོ་གང་བོ་ཚུར་བླངས། དེ་ནས་ཕྲུ་གུ་ཚོས་བཅོམ་ལྡན་འདས་གདན་དྲངས་ཏེ་ཁོང་ཚོ་དང་ལྷན་ཤིང་ནྱ་གྲོ་དྷ་ཞིག་གི་འཁྲིས་ཀྱི་བྲག་རྡོ་ཆེན་པོ་དེའི་སྟེང་དུ་བཞུགས་སུ་གསོལ་བར། ཀུན་དགའ་བོ་དང་དགེ་སློང་གཞན་རྣམས་ཀྱིས་བཅོམ་ལྡན་འདས་ཀྱི་མཐའ་བསྐོར་ཏེ་བཞུགས། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཕྲུ་གུ་ཚོར་གཤམ་གྱི་རྟོགས་བརྗོད་འདི་གསུངས་སོ། སྐྱེ་བ་མང་པོ་ཞིག་གི་གོང་རོལ་དུ་ཝི་ཤ་བཱན་ཏར་ཞེས་པའི་རྒྱལ་པོ་ཞིག་ཡོད། ཁོང་ནི་ཧ་ཅང་གཏོང་ཕོད་ཆེ་ཞིང་སེམས་རྒྱུད་བཟང་བའི་སྐྱེས་བུ་ཞིག་ཡིན་སྟབས། ཁོང་གིས་དུས་ནམ་གྱི་ཚེ་ན་ཡང་དབུལ་ཞིང་ཕོངས་པའི་ཉམ་ཐག་ཚོར། སོམ་ཉིའི་ཐེ་ཚོམ་ཙམ་ཡང་མེད་པར་རང་ཉིད་ལ་དབང་བའི་རྒྱུ་ནོར་དག་བགོ་འགྲེམས་བྱེད་བཞིན་པར་མ་ཟད། ཁོང་ལ། མ་དྲི་ཞེས་པའི་ཆུང་མ་ཞིག་ཡོད་པ་ཁོང་ཡང། དེ་མཚུངས་གཏོང་ཕོད་ཆེ་བ་ཞིག་ཡིན། མོ་རང་གི་སྐུ་ཟླས་གཞན་ལ་ཕྱག་རོགས་གནང་སྐབས་རྒྱལ་པོ་ཁོང་ལ་སྤྲོ་སྣང་ཚད་མེད་འོང་གི་ཡོད་པ་མོས་གསལ་པོར་ཤེས་སྟབས། རྒྱལ་པོས་གཞན་ལ་སྦྱིན་པ་གཏོང་སྐབས་མོས་ནམ་ཡང་བློ་འགྱོད་དང་ཕངས་སེམས་གནང་མྱོང་མེད། ཁོང་གཉིས་ལ་ཛཱ་ལིན་ཞེས་པའི་སྲས་ཤིག་དང་ཀྲིཤ་ན་ཛི་ན་ཞེས་པའི་སྲས་མོ་ཞིག་ཀྱང་ཡོད། མུ་གེ་བྱུང་བའི་སྐབས་ཤིག་རྒྱལ་པོ་དེས་རང་གི་ཡབ་ཆེན་ལ་དབུལ་ཕོངས་ཚོར་རྒྱལ་པོའི་མཛོད་ཁང་ནས་འབྲས་དང་རས་ཆ་སོགས་སྦྱིན་གཏོང་ཆོག་པའི་བཀའ་འཁྲོལ་ཞུས་པར། ཡབ་ཀྱིས་ཀྱང་དེ་ལྟར་ཞལ་བཞེས་གནང། འོན་ཀྱང། མི་མང་ལ་སྦྱིན་པ་ཕོན་ཆེན་གཏོང་དགོས་བྱུང་སྟབས། མཐར་རྒྱལ་པོའི་བང་མཛོད་ཀྱང་སྟོང་ལ་ཉེ་བར་གྱུར་པས། རྒྱལ་པོའི་སློབ་སྟོན་པ་མང་པོ་ཞིག་ལ་གློ་བུར་དུ་དངངས་འཚབ་བྱུང། དེ་ནས་སློབ་སྟོན་པ་ཚོས་རྒྱལ་བུས་མུ་མཐུད་སྦྱིན་པ་གཏོང་བར་བཀག་འགོག་གི་འཆར་གཞི་བཏིང་སྟེ། ཐོག་མར་ཁོང་ཚོས་རྒྱལ་པོ་ལ་རྒྱལ་སྲས་ཀྱི་ལུགས་མཐུན་མིན་པའི་སྦྱིན་གཏོང་གི་བྱ་བ་འདིས་འུ་ཚོའི་རྒྱལ་ཕྲན་ཉམས་རྒུད་དུ་གཏོང་བའི་ཉེན་ཁ་འདུག་ཅེས་ཞུས་པར་མ་ཟད། རྒྱལ་པོས་ཆེས་གཙིགས་ཆེར་འཛིན་པའི་གླང་ཆེན་ཞིག་ཡོད་པ་དེ་ཡང་རྒྱལ་སྲས་ཀྱིས་སྦྱིན་པ་བཏང་བའི་གནས་ཚུལ་སོགས་ཞུས་སྟབས་རྒྱལ་པོ་ལ་ཡང་དངངས་སྐྲག་སྐྱེས། དེར་བརྟེན། རྒྱལ་སྲས་ལ་མི་ཚེ་དཀྱུས་མའི་བྲོ་བ་མྱོང་འཇུག་སླད་ཡབ་རྒྱལ་པོས་བློན་པོ་ཚོར་རྒྱལ་སྲས་རྒྱང་རིང་གི་རི་བོ་ཛ་ཡ་ཏུ་ར་ཡི་ཕྱོགས་སུ་རྒྱང་ཕུད་གཏོང་བའི་བཀའ་ཕབ་སྟེ། རྒྱལ་བུ་དང་ཆུང་མ་སྲས་སྲས་མོ་གཉིས་བཅས་རྒྱང་ཕུད་བཏང། རི་བོ་ཛ་ཡ་ཏུ་རར་བསྐྱོད་པའི་ལམ་བར་དུ། ཁོང་ཚོ་སྤྲང་པོ་ཉམ་ཐག་ཞིག་ལ་ཐུག་པར་རྒྱལ་སྲས་ཀྱིས་སྟོད་གོས་ཕུན་སུམ་ཚོགས་པ་སྤྲང་པོ་དེར་གནང། ཡང་ཁོང་ཚོས་སྤྲང་པོ་ཉམ་ཐག་དེ་ལས་ཀྱང་མང་བར་ཕྲད་པས་ཆུང་མ་མ་དྲིས་མཛེས་པའི་སྟོད་གོས་ཕུད་དེ་ཁོང་ཚོར་གནང་ཞིང། དུས་ཡུན་རིང་པོར་མ་ཕྱིན་པར་སྲས་ཛ་ལིན་དང་སྲས་མོ་ཀྲིཤ་ན་ཛི་ན་གཉིས་ཀྱིས་སྟོད་གོས་ཕུན་སུམ་ཚོགས་པ་དག་ཀྱང་སྦྱིན་གཏོང་གནང་བ་སོགས་ཁོང་ནང་མི་ཀུན་གྱིས་ལམ་ཁར་ཕྲད་པའི་དབུལ་ཕོངས་ཚོར་རིན་པོ་ཆེ་དང་རྒྱན་ཆ་དག་ཀྱང་བྱིན་པ་དང། ཁོང་རྣམས་རི་བོ་ཛ་ཡ་ཏུ་རར་མ་འབྱོར་སྔོན་ནས་ཁོང་ཚོའི་བཟའ་བཅའ་ཉོ་བྱེད་དུ་ཚོང་རྫས་རེ་བསྣམས་ཡོད་པས་མཚོན། མདོར་ན་ཁོང་ཚོར་དབང་བའི་ཅ་དངོས་ཡོད་ཚད་སྦྱིན་པ་བཏང་ཟིན། མཐའ་གཞུག་དེར། རྒྱལ་སྲས་ཀྱི་ཤིང་རྟ་འཁོར་ལོ་དང་བཞོན་རྟ་རྣམས་ཀྱང་སྦྱིན་པ་བཏང་བས་རྒྱལ་སྲས་ཀྱིས་སྲས་ཛ་ལིན་རྒྱབ་ཏུ་ཁུར། མ་དྲིས་སྲས་མོ་ཀྲིཤ་ན་ཛི་ན་པང་ཁུག་ཏུ་བཟུང་སྟེ་འགྱོད་སེམས་དང་བློ་ཕམ་སོགས་ཡེ་ནས་མེད་པར་རི་བོ་ཛ་ཡ་ཏུ་རར་མ་སླེབས་བར་དུ་ཞབས་ཐང་ལ་ཕེབས་ཤིང། ཕེབས་ལམ་དུ་ཡང་གནས་སྟངས་གཞན་ལ་དོ་སྣང་གང་ཡང་མ་གནང་བར་གླུ་གཞས་གཏོང་བཞིན་ཕེབས་པས་ཁོང་ཚོའི་སེམས་པ་ཡང་ཡང་སང་སང་དང་རང་དབང་ལྡན་པར་ཚོར། ཕེབས་ལམ་ཧ་ཅང་རིང་སྟབས། ཁོང་ཚོ་རི་བོ་དེར་འབྱོར་དུས་རྒྱལ་བུ་ཝི་ཤཱ་བཱན་ཏར་དང་ཆུང་མ་མ་དྲི་གཉིས་ཀྱི་ཞབས་ལ་ཆུ་ལྒང་ཐོན་ཞིང་ཁྲག་གིས་འཚོས། སྟབས་ལེགས་པ་ཞིག་ལ་ཁོང་ཚོས་རི་བོ་དེའི་གསེང་ངོས་ཤིག་ནས་སྔོན་ཆད་དྲང་སྲོང་ཞིག་གི་བཞུགས་གནས་ཡིན་པའི་སྤྱིལ་བུ་སྟོང་པ་ཞིག་རྙེད། དེ་ནས་ཁོང་གཉིས་ཀྱིས་སྤྱིལ་བུ་དེ་གད་ཕྱིས་གཙང་མ་གནང་རྗེས་ལོ་འདབ་ལྡན་པའི་ཤིང་གི་ཡལ་ག་མང་པོ་བསྒྲུགས་ཏེ་མལ་ཁྲི་ཁ་ཤས་བསྐྲུན་ཅིང། ནགས་ཁྲོད་ནས་ཟ་རུང་བའི་རི་སྐྱེས་ཤིང་ཏོག་དང། སྔོ་ཚོད་སོགས་འབེལ་འབེལ་ལྷུག་ལྷུག་ཏུ་རྙེད། སྲས་སྲས་མོ་གཉིས་ཀྱིས་ཀྱང་ཟ་མ་གཡོས་སྦྱོར་བྱེད་སྟངས་དང་རི་ངོགས་ཀྱི་ཆུ་མིག་ལས་གྱོན་གོས་འཁྲུད་སྟངས་དེ་བཞིན་ས་ཞིང་འདེབས་ལས་དང་མེ་ཏོག་ལྡུམ་ར་གསོ་སྐྱོང་བྱེད་སྟངས་སོགས་ཤེས། རྒྱལ་པོ་སྟངས་དཔྱལ་གཉིས་ཀྱིས་སྲས་སྲས་མོ་གཉིས་ལ་ཤིང་ལོ་ཆེན་པོ་ཤོག་བུ་དང་ཚེར་མས་སྨྱུ་གུའི་ཚབ་བྱས་ཏེ་ཡི་གེ་འབྲི་ཀློག་སོགས་ཀྱང་བསླབས། ཁོང་ཚོའི་འཚོ་བ་ཧ་ཅང་ངན་ངོན་ཡིན་ན་ཡང་དེར་འདོད་བློ་ཚིམ་པར་བཞུགས་ཏེ། ལོ་ངོ་གསུམ་གྱི་རིང་ཁོང་ཚོས་ཞི་བདེ་བག་ཕེབས་ཀྱི་འཚོ་བ་བསྐྱལ། ཉིན་ཞིག་རྒྱལ་པོ་བི་ཤྭ་བཱན་ཏར་དང་ལྕམ་མ་དྲི་གཉིས་ནགས་ཀླུང་མཐུག་པོའི་དཀྱིལ་དུ་ཤིང་ཏོག་སྒྲུག་པར་ཕེབས་སྐབས་ཆ་རྒྱུས་མེད་པའི་མི་ཞིག་གིས་སྲས་སྲས་མོ་གཉིས་བཙན་འཁྲིད་བྱས། དེ་ནས་རྒྱལ་པོ་སྟངས་དཔྱལ་གཉིས་ཀྱིས་ཉིན་མང་པོར་ནགས་ཁྲོད་དང་ཉེ་འཁོར་གྱི་གྲོང་གསེབ་སོགས་སུ་བཙལ་ན་ཡང། གཅེས་ཤིང་ཕངས་པའི་སྲས་སྲས་མོ་གཉིས་ཀྱི་རྗེས་ཤུལ་ཙམ་ཡང་མ་རྙེད། སྲས་སྲས་མོ་གཉིས་གཏན་ནས་མ་རྙེད་སྟབས་ཁོང་གཉིས་སེམས་ཤུགས་ཆག་སྟེ། གཅིག་བྱས་ན་རང་ཁྱིམ་དུ་ཕྱིར་ལོག་ཡོད་སྲིད་སྙམ་པའི་རེ་བ་དང་བཅས་ཁོང་ཚོའི་སྤྱིལ་བུར་ལོག་པ་ན། སྲས་སྲས་མོ་གཉིས་མཐོང་རྒྱུ་མེད་ན་ཡང་དེའི་ཚབ་ཏུ་ཡབ་རྒྱལ་པོས་བཏང་བའི་ཕོ་ཉ་ཞིག་གིས་སྒུག་སྡོད་པར་མཇལ། ཕོ་ཉ་དེ་ཡིས། སྲས་ཛ་ལིན་དང་སྲས་མོ་ཀྲིས་ན་ཛི་ན་གཉིས་བདེ་འཇགས་ངང་ཡབ་རྒྱལ་པོའི་དྲུང་ན་ཡོད་ཅེས་པའི་གཏམ་བཟང་དེ་ཞུས་པས། རྒྱལ་པོ་སྟངས་དཔྱལ་གཉིས་ལ་གནོན་པར་དཀའ་བའི་སྤྲོ་བ་བརྟས། རྒྱལ་པོ་སྟངས་དཔྱལ་གཉིས་ཀྱིས་སྲས་སྲས་མོ་གཉིས་ཕོ་བྲང་དུ་ཇི་ལྟར་སླེབས་སོང་ཞེས་བཀའ་འདྲི་གནང་བར། ཕོ་ཉ་དེ་ན་རེ། ཉིན་ཤས་སྔོན་ཕོ་བྲང་གི་བུད་མེད་ཅིག་གིས་རྒྱལ་སའི་ཁྲོམ་གཞུང་དུ་ཕྲུ་གུ་གཉིས་བཙོང་བཞིན་པ་མཐོང་བར། མོས་ཕྲུ་གུ་དེ་གཉིས་ཁྱེད་རྣམས་ཀྱི་སྲས་སྲས་མོ་ཡིན་པ་ངོ་ཤེས་པས། མོ་རང་མགྱོགས་མྱུར་ངང་ཕོ་བྲང་དུ་བརྒྱུགས་འོངས་ནས་མོ་ཡི་ཁྱོ་ག་སྟེ་རྒྱལ་པོའི་སློབ་སྟོན་པར་གནས་ཚུལ་བཤད་པ་ན། སློབ་སྟོན་པ་བྲེལ་སྟབས་ཀྱིས་ཁྲོམ་གཞུང་དུ་ཕེབས་ཏེ་ཚོང་པ་དེར། ཁྱེད་ཀྱིས་ཕྲུ་གུ་ཚོ་ཕོ་བྲང་དུ་ཁྲིད་ཤོག་དང་རིན་གོང་གྱ་ནོམ་པ་སྤྲོད་ཀྱི་ཡིན་ཞེས་གསུངས། སྲས་སྲས་མོ་གཉིས་ཀྱིས་གྱོན་གོས་རྩབ་རལ་གོན་ཞིང་གདོང་ལ་དྲི་མས་གོས་ཡོད་ན་ཡང་ཡབ་རྒྱལ་པོས་ཁོང་གི་ཚ་བོ་དང་ཚ་མོ་གཉིས་ཡིན་པ་ཞལ་འཚོར་སོང། མདོར་ན་ཡབ་རྒྱལ་པོས་ཁྱེད་ནང་མི་ཚང་མ་ཧ་ཅང་དྲན་བཞིན་འདུག་ཅེས་ཞུས། ཡབ་རྒྱལ་པོས་ཚོང་པ་དེར་ཁྱེད་ཀྱིས་ཕྲུ་གུ་འདི་གཉིས་ཇི་ལྟར་རྙེད་བྱུང། ཕྲུ་གུ་གཉིས་རིན་གོང་ཇི་ཙམ་ལ་འཚོང་གི་ཡིན་ཞེས་གསུངས་པར་ཚོང་པ་དེས་ལན་མ་བརྒྱབ་གོང་རྒྱལ་པོའི་སློབ་སྟོན་པས་ཞུས་པ། རྒྱལ་པོ་ཆེན་པོ། སྲས་མོ་ལ་གསེར་སྲང་སྟོང་དང་སྒོ་ཕྱུགས་སྟོང། སྲས་ལ་གསེར་སྲང་བརྒྱ་དང་སྒོ་ཕྱུགས་བརྒྱ་བྱས་ནས་འཚོང་གི་འདུག་ཅེས་ཞུས་པར། སྐད་ཆ་དེ་ཐོས་པས་ཐ་ན་ཚོང་པ་དང་ཕྲུ་གུ་གཉིས་བཅས་ཁོང་ཚོ་ཚང་མ་ཧང་སངས་ཏེ་རྒྱལ་པོས་སྨྲས་པ། སྲས་མོ་འདི་སྲས་ལ་ལྟོས་ཏེ་རིན་གོང་དེ་འདྲ་ཆེ་བའི་རྒྱུ་མཚན་ཅི་རེད། ཅེས་གསུངས་པར་སློབ་སྟོན་པ་ན་རེ། རྒྱལ་པོ་ཁྱེད་ཀྱིས་བུ་ལ་ལྟོས་ཏེ་བུ་མོ་རྩ་ཆེར་འཛིན་གྱི་ཡོད། དཔེར་ན། སྲས་མོ་ཚོས་བག་མེད་ཀྱི་བྱ་བ་བྱེད་ན་ཡང། ཁྱེད་ཀྱིས་བཀའ་སྐྱོན་གནང་བ་དང་ཉེས་ཆད་གཅོད་པ་སོགས་གཏན་ནས་མི་གནང་བར་མ་ཟད། ཐ་ན་རྒྱལ་ཁང་གི་གཡོག་མོ་ཚོར་ཡང་ཁྱེད་ཀྱིས་གུས་ཞབས་དང་བརྩེ་བས་གཟིགས་སྐྱོང་གནང་གི་འདུག་འོན་ཀྱང། ཁྱེད་ལ་སྲས་གཅིག་ལས་མེད་ན་ཡང་དེ་ནི་ཆེས་ཐག་རིང་བའི་རི་ངོགས་ཏེ། གཅན་གཟན་སྟག་གཟིག་རྒྱུའི་གནས་སུ་རྒྱང་ཕུད་བཏང། གནས་དེར་རི་སྐྱེས་ཀྱི་ཤིང་ཏོག་ཁ་ཤས་ལས་ཟ་རྒྱུ་ཡང་མེད། གང་ལྟར་ཀྱང། དོན་དམ་དུ་ཁྱེད་ཀྱིས། བུ་ལས་བུ་མོ་མཐོང་ཆེན་གནང་གི་འདུག་ཅེས་ཞུས་པར། རྒྱལ་པོ་ལ་ཡིད་འགུལ་ཚད་མེད་ཐེབས་ཏེ་མིག་ནས་མཆི་མ་ཁྲོམ་ཁྲོམ་དུ་བཞུར་བཞིན། ད་ཐུགས་རྗེས་གཟིགས་ཁྱེད་ཀྱིས་མ་གསུང་རོགས། ངས་ཁྱེད་ཀྱི་སྐད་ཆའི་དོན་རྟོགས་སོང་ཞེས་གསུངས། ཡབ་རྒྱལ་པོས་ཚོང་པ་དེས་ཀྱང་ཕྲུ་གུ་གཉིས་རི་བོ་རྫ་ཡ་ཏུ་རའི་ཕྱོགས་ཀྱི་མི་ཞིག་གི་སར་ནས་ཉོས་པ་ཤེས་པས། ཁོང་གིས་ཚོང་པ་དེར། རིན་པ་གནང་ནས་ཕོ་བྲང་གི་གཉེན་ཐོག་མི་སྣ་འགའ། མི་རྐུན་དེའི་སར་ཁྲིད་དུ་བཅུག། ཡབ་རྒྱལ་པོ་རང་གི་ཚ་བོ་ཚ་མོ་གཉིས་ལ་འཐམས་ནས་ཁོང་ཚོའི་རི་ངོགས་ཀྱི་འཚོ་བའི་སྐོར་བཀའ་འདྲི་གནང་ཞིང། རྒྱལ་སྲས་དང་མནའ་མ་གཉིས་རྒྱལ་སར་ཕྱིར་ཕེབས་གནང་དགོས་པའི་བཀའ་ཁྱབ་བཏང། དུས་དེ་ནས་བཟུང་ཡབ་རྒྱལ་པོས་རང་གི་སྲས་བྱམས་བརྩེས་བསྐྱངས་པར་མ་ཟད། རྒྱལ་སྲས་ཀྱིས་དབུལ་ཕོངས་ཚོའི་སྡུག་བསྔལ་སེལ་ཕྱིར་སྦྱིན་གཏོང་གི་ཕྱག་ལས་གང་ཞིག་གནང་བར་རྒྱབ་སྐྱོར་གནང་བ་རེད་ཅེས་གསུངས་སོ། སངས་རྒྱས་བཅོམ་ལྡན་འདས་ཀྱིས་རྟོགས་བརྗོད་དེ་གསུངས་པར་ཕྲུ་གུ་ཚོར་ཧ་ཅང་དགའ་སྤྲོ་སྐྱེས། དེ་ནས་བཅོམ་ལྡན་འདས་ཀྱིས་ཁོང་ཚོར། ཞལ་འཛུམ་པ་དང་བཅས་སླར་ཡང་སྨྲས་པ། རྒྱལ་པོ་བི་ཤྭ་པན་ཏཱ་ནི་རང་ཉིད་ལ་དབང་བའི་རྒྱུ་ནོར་གང་ཡོད་གཞན་ལ་བགོ་འགྲེམས་གནང་རྒྱུར་ཧ་ཅང་ཐུགས་སྤྲོ་བ་ཡོད་པ་ལྟར་ཁྱེད་ཅག་གིས་ཀྱང་དེ་རིང་འདིར་སོ་སོའི་བང་མཛོད་ནས། ས་རིན་པོ་ཆེ་སྤར་མོ་གང་ང་ལ་སྤྲད་པ་དེ་ང་ཧ་ཅང་དགའ་པོ་བྱུང། ཁྱེད་ཅག་གིས་འདི་ལྟར་དུས་རྒྱུན་དུ་མི་གཞན་ལ་ལག་རྟགས་ཆུང་ངུ་རེ་ཕུལ་ཚེ་ཁོང་ཚོའི་བདེ་སྐྱིད་བསྐྲུན་ཐུབ། ལག་རྟགས་ལ་གཞན་ནས་ཅ་དངོས་ཉོ་མི་དགོས་པར་དཔེར་ན་ཁྱེད་ཚོས་འབྲས་ཞིང་ནས་མེ་ཏོག་རྐང་རེ་བཏུས་ཏེ་ཕ་མར་ཕུལ་ན་དེས་ཀྱང་ཕ་མར་བདེ་སྐྱིད་སྟེར། ད་དུང་ངག་ཚིག་གི་ཆ་ནས་ཀྱང་ཐུགས་རྗེ་ཆེ་ཟེར་བའམ་ཡང་ན། ང་ཁྱེད་ལ་དགའ་པོ་ཡོད་ཟེར་བ་སོགས་ནི་ཆེས་རིན་ཐང་བྲལ་བའི་ལག་རྟགས་དེ་ཡིན། མ་ཟད། བརྩེ་བའི་མིག་གི་ལྟ་སྟངས་དང་དགའ་སྤྲོ་འདྲེན་པའི་བག་ཡོད་ཀྱི་རྣམ་འགྱུར་ཆུང་ངུ་རེས་ཀྱང་གཞན་ལ་བདེ་སྐྱིད་སྟེར་ཐུབ་པས་ན། ཉིན་ལྟར་གོང་དུ་བགྲངས་མ་ཐག་པའི་ལག་རྟགས་དེ་ལྟ་བུ་རེ་ཁྱེད་ཚོའི་ནང་མི་སྤུན་མཆེད་དང་གྲོགས་པོ་གྲོགས་མོ་ཚོར་དབུལ་དགོས། གཅེས་ཕྲུག་ཚོ། ད་ང་དང་དགེ་སློང་ཚོ་འགྲོ་རན་སོང། འོན་ཀྱང་ང་ཚོས། ནམ་ཡང་ཁྱེད་ཅག་གིས་ཕུལ་བའི་རྩ་ཆེའི་འབུལ་རྫས་དེ་སེམས་ནས་མ་བརྗེད་པ་བྱས་ཆོག་ཅེས་གསུངས་སོ། ཕྲུ་གུ་ཚོས་ད་དུང་ཕྲུ་གུ་འདི་དག་ལས་མང་བ་ཁྲིད་དེ་རྒྱལ་བྱེད་ཚལ་དུ་བཅོམ་ལྡན་འདས་དང་དགེ་སློང་ཚོའི་དྲུང་ནས་རྟོགས་བརྗོད་མང་པོར་ཉན་རྒྱུའི་ཁས་ལེན་ཞུས། དབྱར་རྗེས་མ་དེར་བཅོམ་ལྡན་འདས་ཆོས་ཀྱི་འཁོར་ལོ་བསྐོར་ཕྱིར་རྒྱལ་པོའི་ཁབ་ཏུ་ཕྱིར་ཕེབས་གནང་ནས། བྱ་རྒོད་ཕུང་རིར་བྱོན། སྐབས་དེར་འཚོ་བྱེད་གཞོན་ནུ་བཅོམ་ལྡན་འདས་ཀྱི་དྲུང་དུ་བཅར་ཏེ། ཉིན་ཤས་རིང་ཁོང་གི་ཨ་མྲའི་ཚལ་དུ་བཞུགས་རོགས་ཞེས་གདན་འདྲེན་ཞུས་པར། བཅོམ་ལྡན་འདས་ཀྱིས་གདན་ཞུ་དེར་ཞལ་བཞེས་གནང་བས། ཀུན་དགའ་བོས་ཞབས་ཕྱི་ཞུས་ཏེ་མཉམ་དུ་ཕེབས། ལྷ་རྗེ་ཁོང་གི་ཨ་མྲའི་ཚལ་ནི་ཞི་བསིལ་ལྡན་ཞིང་ངལ་དུབ་སངས་པ་ཞིག་སྟེ། ཨམ་སྡོང་ལ་འབྲས་བུ་ཐོགས་ནས་ལོ་ངོ་བརྒྱད་པ་དེར་སླེབས་ཡོད། འཚོ་བྱེད་གཞོན་ནུས་བཅོམ་ལྡན་འདས་ལ་སྤྱིལ་བུ་ཞིག་བསྐྲུན་ཅིང་ཉིན་ལྟར། དཀར་ཟས་ཀྱི་དགོང་ཚིགས་དྲངས་པ་སོགས་བཅོམ་ལྡན་འདས་ཀྱི་སྐུ་གཟུགས་ལ་སྟོབས་རྒྱས་པ་དང་སྐུ་ངལ་གསོ་བའི་ཕྱིར་ཉིན་ཤས་རིང་བསོད་སྙོམས་སུ་མི་འབྱོན་པར་ཚལ་དེར་བཞུགས་རོགས་ཞེས་དགོངས་སྐོར་ཞུས། མ་ཟད་ཁོང་གིས་བཅོམ་ལྡན་འདས་ལ་རྩི་ཤིང་གི་རྩ་བའི་ཚུལ། ལོ་འདབ་དང་ཤིང་ཐོག་སོགས་རྩྭ་ལྡུམ་ལས་བསྐྲུན་པའི་སྟོབས་སྐྱེད་སྨན་ཞིག་ཀྱང་མཛད་འཇུར་ཞུས། ཁོང་རྣམ་གཉིས་ལྷན་ཅིག་བཞུགས་པའི་ཉིན་ཞིག་འཚོ་བྱེད་གཞོན་ནུས་བཅོམ་ལྡན་འདས་ལ་ཞུས་པ། བཅོམ་ལྡན་འདས། མི་རེ་ཟུང་གིས་སྐུ་ཉིད་ཀྱི་དགེ་སློང་ཚོར། ཤ་བཞེས་འཇུག་གི་ཡོད་པ་རེད་ཟེར། ད་དུང་ཁོང་ཚོའི་བཤད་དོན་ལྟར་ན། བཅོམ་ལྡན་འདས་ཀྱིས་ཁོ་རང་དང་སློབ་བུ་ཚོའི་ཆེད་དུ། དུད་འགྲོ་བསད་ན་ཡང་བཏང་སྙོམས་སུ་འཇོག་གི་རེད་ཟེར་བ་མ་ཟད། འགའ་ཞིག་གིས་གོ་ཏ་མས་ཡུལ་མི་ཚོར། དགེ་སློང་རྣམས་ལ་ཤ་དྲོངས་ཤིག་ཅེས་བསྐུལ་མ་ཡང་གནང་གི་འདུག་ཅེས་སྐྱོན་འཛུགས་དྲག་པོ་བྱེད་ཀྱི་འདུག་དེ་ཚོ་དངོས་ཡོད་མིན་པ་ངས་ཤེས་ཀྱི་ཡོད་ན་ཡང། ཉིད་ཀྱིས་གནས་ཚུལ་འདིའི་སྐོར་ནས་དགོངས་ཚུལ་ཞིག་དངོས་སུ་གསུངས་ན་ཁོ་བོ་ཡིད་མགུ་བ་འོང་བར་འདུག་ཅེས་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། འཚོ་བྱེད་གཞོན་ནུ་མི་རྣམས་ཀྱིས་ངས་ང་རང་དང་དགེ་སློང་ཚོའི་ཆེད་དུ་དུད་འགྲོ་བསད་ན་བཀག་འགོག་གནང་གི་མི་འདུག་ཟེར་བ་དེ་དངོས་ཡོད་མ་རེད། དངོས་འབྲེལ་བྱས་ན་གནས་ཚུལ་འདིའི་སྐོར་ངས་ཐེངས་མང་བཤད་ཟིན། གལ་ཏེ་མི་ཞིག་གིས་དགེ་སློང་གི་ཆེད་དུ་སྲོག་ཆགས་བསད་པ། དགེ་སློང་དེས་མཐོང་ཚེ་ཞལ་ལག་དེ་ངེས་པར་དུ་བཀག་འགོག་གནང་དགོས། མ་ཟད་དགེ་སློང་དེས་ཁོ་རང་གི་ཆེད་དུ་སྲོག་ཆགས་གསོད་པ་དངོས་སུ་མ་མཐོང་ན་ཡང་མི་ཞིག་གིས་དགེ་སློང་དེའི་ཆེད་དུ་བསད་པ་རེད་ཟེར་བ་ཞིག་ཐོས་པ་ན་ཡང་ཞལ་ལག་དེ་གཏན་ནས་བཞེས་མི་རུང། དེས་ཀྱང་མི་ཚད་པར། དགེ་སློང་དེར་ཕལ་ཆེར་སོ་སོའི་ཆེད་དུ་བསད་པ་མིན་ནམ་སྙམ་པའི་དོགས་པ་ཙམ་སྐྱེས་ན་ཡང་ཞལ་ལག་དེ་ངེས་པར་དུ་སྤང་དགོས། འཚོ་བྱེད་གཞོན་ནུ། སློང་མོ་བ་ཞིག་གིས་ཉམས་ལེན་གྱི་རིམ་པའི་དབང་དུ་བྱས་ན། དགེ་སློང་གི་ཆེད་དུ་དུད་འགྲོ་བསད་པ་མིན་ཚེ་ཡུལ་མི་ཚོས་བསོད་སྙོམས་ཅི་ཞིག་ཕུལ་ན་ཡང་དེ་ངེས་པར་བཞེས་དགོས། དགེ་སློང་ཚོ་བྱམས་སྙིང་རྗེའི་དམ་ཚིག་ལ་གནས་པ་ཧ་གོ་བའི་ཡུལ་མི་ཚོས་ནི་དགེ་སློང་ཚོར་དཀར་ཟས་ཁོ་ན་འབུལ། འོན་ཀྱང་མཚམས་རེར་བསོད་སྙོམས་སློང་སའི་ཁྱིམ་ཚང་དེར་ཤ་ཅན་གྱི་ཟས་ཁོ་ན་ལས་མེད་པའི་སྐབས་སུ་ཡང་འཁེལ་བ་མ་ཟད། དེ་སྔོན་མཆོག་གསུམ་ལ་རྒྱུས་མངའ་མེད་པ་ཚོས་དགེ་སློང་རྣམས་དཀར་ཟས་ལ་ཐུགས་མཉེས་པོ་ཡོད་པ་ཧ་མི་གོ། དེ་འདྲའི་གནས་སྟངས་འོག་ནས་དགེ་སློང་ཚོར་བསོད་སྙོམས་ལེགས་ཉེས་ཅི་ཞིག་ཕུལ་ན་ཡང་བཞེས་དགོས། དེ་ནི། གཅིག་ནས་བྱིན་པ་པོར་སུན་གཙེར་མི་འོང་བ་དང་གཉིས་ནས་བྱིན་པ་པོར་ཐར་པའི་ལམ་བཟང་སྟོན་པའི་འབྲེལ་ལམ་བསྐྲུན་ཆེད་ཀྱང་ཡིན། ཡ། འཚོ་བྱེད་གཞོན་ནུ། ནམ་ཞིག་གི་ཚེ། སྐྱེ་བོ་ཚང་མས་དགེ་སློང་ཚོའི་ཆེད་དུ་དུད་འགྲོ་བསད་ན་མི་འགྲིག་པའི་གནས་ལུགས་ཤེས་པར་ངེས་པས། དེ་དུས་ཡུལ་མི་ཚོས་ཀྱང་དགེ་སློང་རྣམས་ལ་དམར་ཟས་མི་འབུལ་སྟབས། དགེ་སློང་ཚོས་དཀར་ཟས་ཁོ་ན་ལོངས་སུ་སྤྱོད་ཐུབ། ཅེས་གསུངས་པར་འཚོ་བྱེད་གཞོན་ནུ་ན་རེ། ངས་བློ་ཐག་ཆོད་པོས་ཞུ་ཐུབ་པ་ཞིག་ལ། སྔོ་ཚལ་སོགས་དཀར་ཟས་རིགས་ཀྱིས་གཟུགས་པོའི་འཕྲོད་བསྟེན་ལེགས་སུ་གཏོང་བ་སྟེ། དཔེར་ན་དཀར་ཟས་ལོངས་སུ་སྤྱད་ཚེ། ནད་འགོ་དཀའ་བར་མ་ཟད་གཟུགས་པོ་ཡང་ཡང་པོར་ཚོར། འདས་པའི་ལོ་ངོ་བཅུ་ཙམ་རིང། ངས་དཀར་ཟས་ཁོ་ན་བསྟེན་པ་དེས་ངའི་འཕྲོད་བསྟེན་ལེགས་སུ་བཏང་བར་མ་ཟད་སྙིང་རྗེའི་སེམས་འཕེལ་བ་ལ་ཡང་ཕན་ཐོགས་ཆེན་པོ་བྱུང། བཅོམ་ལྡན་འདས། དེ་རིང་ངས་གནས་ཚུལ་དེའི་སྐོར་གྱི་སློབ་སྟོན་གསལ་པོར་ཐོས་སོང་བས་དགའ་སྤྲོ་ཚད་མེད་བྱུང་ཞེས་ཞུས། འཚོ་བྱེད་གཞོན་ནུས་དགེ་འདུན་པར་ཉིན་སྔ་མའི་ཟས་ལྷག་ཕྱི་ཉིན་མི་བཞེས་རྒྱུར་གཟབ་ནན་གནང་དགོས་པའི་རེ་སྐུལ་ཡང་ཞུས། རྒྱུ་མཚན་ནི། ཟ་མ་གང་ཡིན་ཡང་ཞག་ལོན་དུ་བཞག་ཚེ་འཕྲོ་བརླག་ལ་འགྲོ་བར་མ་ཟད་དེས་ནད་ན་ཚ་ཡང་སྐྱེད་ཀྱི་ཡོད་པས་རེད། དེ་ནས་བཅོམ་ལྡན་འདས་ཀྱིས་འཚོ་བྱེད་གཞོན་ནུར་བཀའ་དྲིན་ཆེ་གསུངས་ཤིང་ཁོང་དགོན་པར་གདན་ཞུ་གནང་སྟེ་དགེ་འདུན་པའི་གཙང་སྦྲ་འཕྲོད་བསྟེན་གནང་ཕྱོགས་སྐོར་ལ་ལམ་སྟོན་མཛད་དུ་བཅུག་གོ།